རྒྱ་ནག་གི་མི་འབོར་ཐེངས་དང་པོ་ཉུང་དུ་ཕྱིན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ན་ཚ་ནས་ཚ་ཐོག་གི་བཏང་བའི་གནས་ཚུལ་ཞིག་གི་ནང་དུ། ཨོ་གླིང་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་རྒྱ་རིགས་རྩོམ་པ་པོ་དང་མཁས་པ། དམངས་གཙོ་དོན་གཉེར་བ་སོགས་བོད་དོན་རྒྱབ་སྐྱོར་བ་ཚོར་ཐུག་འཕྲད་ཀྱིས་བོད་ནང་གི་གནས་སྟངས་ངོ་སྤྲོད་དང་འབྱུང་འགྱུར་ལས་འགུལ་མཉམ་སྒྲུབ་ཀྱི་སྤེལ་ཕྱོགས་ཇི་དགེ་སོགས་ལ་གོ་བསྡུར་གནང་ཡོད་པ། མཇུག་ཏུ་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིང་དང། ཁོང་གི་སྲིད་གཞུང་གིས་མུ་མཐུད་ནས་བོད་ནང་དུ་བོད་མི་གནད་ཡོད་མི་སྣ་འཛིན་བཟུང་དང་སྐད་ཡིག་རྩིས་མེད་གཏོང་བ་སོགས་ཀྱི་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་པའི་གནས་ཚུལ་དང་འབྲེལ་ནས་དཀའ་སྤྱད་བླ་མ་སྐྱབས་ཀྱིས་བསམ་ཚུལ་བཏོན་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ལོ་ངོ་དྲུག་ཅུ་ལྷག་གི་རིང་རྒྱ་ནག་གི་མི་འབོར་ཐེངས་དང་པོ་ཉུང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་གི། ཨེ་ཕི་གསར་ཁང་གིས་ཕྱི་ཚེས་བཅུ་བདུན་གྱི་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན།

མི་འབོར་བསྡོམས་རྩིས་ལ་འགྱུར་བ་ཕྱིན་པ་དེས་དཔལ་འབྱོར་གྱི་ཐད་ནས་འཕེལ་རྒྱས་འགྲོ་བཞིན་པའི་རྒྱ་ནག་ལྟ་བུར་དམིགས་བསལ་གྱི་དཀའ་ངལ་འཕྲད་རྒྱུ་ཡིན་པ་གནད་དོན་ཉམས་ཞིབ་པ་གིས་བརྗོད་ཀྱི་ཡོད་པ་ལྟར། རྒྱ་ནག་ཐད་ཀྱི་མི་འབོར་བསྡོམས་རྩིས་ཀྱི་ཆེད་མཁས་པ་ཨ་མི་རི་ཀའི་ཝེ་སི་ཁོན་སིན་སློབ་ཆེན་དུ་ཕྱག་ལས་གནང་མཁན་ཡེ་ཧྥུའུ་ཤིན་གྱིས་གསུངས་ན། རྒྱ་ནག་ཕྱུག་པོ་མ་གྱུར་གོང་ལ་རྒན་པ་ཆགས་པ་རེད་ཟེར། དེ་ཡང་རྒྱ་ནག་རྒྱལ་ཡོངས་མི་འབོར་བསྡོམས་རྩིས་ལས་ཁུངས་ནས་གཟའ་མིག་དམར་གྱི་ཉིན་གནས་ཚུལ་བཏོན་པའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ལོ་མཇུག་ཏུ་ལོ་སྔོན་མ་ལས་མི་གྲངས་བརྒྱད་འབུམ་ལྔ་ཁྲི་ཉུང་དུ་ཕྱིན་ཡོད་ལུགས་དང་གྲངས་ཀ་དེ་ཡང་རྒྱ་ནག་སྐམ་ས་གཅིག་པུ་ལས་ཧོང་ཀོང་དང་ཨོ་མིན་དེ་བཞིན་ཕྱི་རྒྱལ་ཁག་ཏུ་གནས་སྡོད་རྒྱ་གི་མི་སེར་ཚུད་མེད་པ་རེད་རྒྱ་ནག་ནང་དཔལ་འབྱོར་འཕེལ་རྒྱས་ཀྱི་གནས་བབ་ཇེ་སྡུག་ཏུ་འགྲོ་བཞིན་པ་དང་ཏོག་དབྱིབས་རིམས་ནད་ཀྱི་དབང་གིས་བཀག་རྒྱ་བསྡམས་པའི་གནས་སྟངས་འོག་ལོ་སྔོན་མ་དང་བསྡུར་ན

རྒྱ་ནག་གཞུང་གིས་གློ་བུར་ཉིད་དུ་ཏོག་དབྱིབས་རིམས་ནད་ཀྱི་ཐད་ལ་འཛིན་པའི་གཙང་སེལ་ཞེས་པའི་སྲིད་ཇུས་ལྷུག་གཏོང་བྱས་པའི་རྗེས་རྒྱ་ནག་ཁྱོན་ཡོངས་སུ་ཏོག་དབྱིབས་རིམས་ནད་འགོས་ཁྱབ་ཤུགས་ཆེར་ཕྱིན་ཏེ་སྨན་ཁང་ཁག་ལ་ནད་པ་གིས་ཁེངས་པ་དང་ཕུང་བོ་དུར་འཇུག་སོགས་ཀྱི་དཀའ་ངལ་འཕྲད་ཡོད་པ་ལྟར་རྒྱ་ནག་གཞུང་འབྲེལ་གྱིས་གཟའ་སྤེན་པ་གི་ཉིན་ཏོག་དབྱིབས་རིམས་ནད་ཀྱི་དབང་གིས་དུས་ཡུན་ཟླ་ངོ་གཅིག་གི་ནང་ཚུད་མི་གྲངས་དྲུག་ཁྲི་ཙམ་རྐྱེན་འདས་སུ་གྱུར་ཡོད་ལུགས་བསྒྲགས་ཡོད་ན་ཡང་རྒྱ་ནག་གི་སྲིད་བློན་གཞོན་པ་ལིའུ་ཧེ་ཡིས་སུད་སི་གི་གྲོང་ཁྱེར་ཌ་བོ་སི་ལ་འཚོགས་པའི་རྒྱལ་སྤྱིའི་མཐོ་རིམ་མི་སྣ་གི་དཔལ་འབྱོར་གླེང་སྟེགས་ཀྱི་ཚོགས་འདུ་གི་སྟེང་རྒྱུན་འབྲས་དེ་བཞིན་སྤྱི་ཡོངས་ཀྱི་ཆ་ནས་བབ་བརླིང་ཆགས་ཡོད་ཅེས་གསུངས་ཡོད་གི། བོད་ནང་དུ་ཡང་ས་གནས་ཁག་མང་པོ་ཞིག་གི་དུར་ཁྲོད་ཁག་ཏུ་ཕུང་བོ་སྐྱེལ་འདྲེན་བྱེད་མཁན་མང་པོ་ཡོང་གི་ཡོད་ན་ཡང་ཞིབ་ཕྲ་གི་གྲངས་ཐོ་སོགས་ཤེས་རྟོགས་མེད་པ་དང་ལི་ཐང་གི་ཕྱོགས་སུ་འདས་གྲོངས་སུ་འགྲོ་བཞིན་པའི་གནས་ཚུལ་མང་དག་ཅིག་ཡོང་གི་ཡོད་འདུག་ལ་གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དུ་ཕུང་བོ་མང་དྲགས་ཏེ་བྱ་རྒོད་ཀྱིས་མ་བཟས་སྟབས་འགའ་ཤས་ཀྱིས་ཉེ་འཁོར་ཆུ་གི་ནང་ལ་བྱ་གཏོར་གྱིས་གཡུག་བཞིན་ཡོད་པ་དང་གཞན་ཡང་རྔ་བ་གི་ཕྱོགས་ནས་ཀིརྟི་དགོན་པ་གི་དུར་ཁྲོད་ཙམ་ཞིག་མ་ཡིན་པར་དགོན་པ་རེ་རེ་ལ་དུར་ཁྲོད་རེ་ཡོད་པས་དུར་ཁྲོད་གཞན་དུ་ཡང་ཕུང་བོ་སྐྱེལ་འདྲེན་བྱེད་མཁན་ཡོང་གི་ཡོད་པ་རེད་ལ། ད་ལྟའི་བར་རྔ་བ་གི་ཕྱོགས་ནས་ཤེས་རྟོགས་བྱུང་བའི་མི་གྲངས་ཉིས་བརྒྱ་ལྷག་ཟིག་འདས་གྲོངས་སུ་ཕྱིན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨོ་གླིང་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་རྒྱ་རིགས་རྩོམ་པ་པོ་དང་མཁས་པ་དམངས་གཙོ་དོན་གཉེར་བ་སོགས་བོད་དོན་རྒྱབ་སྐྱོར་ཚོགས་པ་ལ་ཐུག་འཕྲད་ཀྱིས་བོད་ནང་གི་གནས་སྟངས་ངོ་སྤྲོད་དང་འབྱུང་འགྱུར་ལས་འགུལ་མཉམ་རུབ་ཀྱིས་སྤེལ་རྒྱུ་སོགས་གྲོས་བསྡུར་གནང་ཡོད་པའི་སྐོར་གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ག་གསན་རོགས་ཞུ། Australia། ནང་གི་བོད་ཀྱི་སྐུ་ཚབ་དོན་གཅོད་པ་ཀརྨ་སེང་གེ་ལགས། སྤྱི་ཟླ་དང་པོ་གི་ཚེས་པ་བཅོ་ལྔ་གི་ཉི་མ་རྒྱལ་ཁབ་དེའི་སིད་ནི་གྲོང་ཁྱེར་གྱི་ནང་གནས་སྡོད་དུ་རྒྱ་རིགས་རྩོམ་པ་པོ་དང་མཁས་པ། དམངས་གཙོ་དོན་གཉེར་བ་སོགས་མི་གྲངས་བཞི་བཅུ་ལྷག་ལ་ཐུག་འཕྲད་ཀྱིས། རྒྱ་རིགས་བོད་དོན་རྒྱབ་སྐྱོར་བ་ཚོར་བོད་མིའི་སྒྲིག་འཛུགས་ཀྱི་སྐོར་དང་བོད་ནང་གི་གནས་སྟངས་ཀྱི་སྐོར་ལ་ངོ་སྤྲོད། བོད་རྒྱའི་དཀའ་རྙོག་སེལ་ཐབས་སུ་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དབུ་མའི་ལམ་གྱི་ངོ་སྤྲོད་དང། མ་འོངས་པར་སིད་ནི་ཁུལ་དུ་བོད་མི་དང་རྒྱ་རིགས་མཉམ་རུབ་ཀྱི་ལས་འགུལ་སྤེལ་ཕྱོགས་ཇི་དགོས་སོགས་ལ་གོ་བསྡུར་གནང་བ། ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་དོན་གཅོད་པ་ཀརྨ་སེང་གེ་ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་དེ་ཞུ་དགོས་ཡག་གཙོ་བོ་འདྲ་པོ་དེ་ཨ་ནི་བར་སྐབས་ཤིག་ནས་ད་ང་ཚོ་ནད་ཡམས་དང་དེ་འདྲའི་རྐྱེན་པས་བྱས་ནས་དོན་གཅོད་ལས་ཁུངས་ངོས་ནས་ཨ་ནི་རྒྱ་རིགས་ཚོ་དང་ཐུག་འཕྲད་བྱེད་ཡག་དེ་ཞེ་དྲག་བྱུང་ཡོད་མ་རེད་དེ་འདྲ་ཡིན་དུས་ཙ་ན།
ཚོགས་འདུ་དེར་རྒྱ་རིགས་བོད་དོན་རྒྱབ་སྐྱོར་བ་ཚོས་བོད་མི་རྣམས་ཀྱིས་སོ་སོའི་རང་དབང་སླར་གསོ་གི་དོན་དུ། ཞི་བདེ་དང་འཚེ་བ་མེད་པ་གི་སྒོ་ནས་རང་དབང་འཐབ་རྩོད་བྱེད་བཞིན་པར་གདུང་སེམས་རྒྱབ་སྐྱོར་ཡོད་པ་གསལ་སྟོན་དང་འབྲེལ། བོད་ནང་རིག་གཞུང་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ། རྒྱ་ནག་དམངས་གཙོ་ཅན་དུ་བསྒྱུར་ཐབས་སོགས་ལ་དགོངས་འཆར་སྣ་ཚོགས་ཕུལ་ཡོད་པ་མ་ཟད། དོན་གཅོད་ཀྱི་ཁྱབ་ཁོངས་སུ་ཨོ་སི་ཁྲེ་ལི་ཡ་གི་མེལ་སྦུན་དང་སིད་ནི། ནིའུ་ཟི་ལན་ཌ་རྒྱལ་ཁབ་བཅས་སུ་རྒྱ་བོད་མཛའ་འབྲེལ་ཚོགས་པ་ཡོད་པ་ཚོས་དེ་སྔོན་བོད་རྒྱ་མཉམ་རུབ་ཀྱི་ཆབ་སྲིད་དང་རིག་གཞུང། ཆོས་ཕྱོགས་ཀྱི་ལས་འགུལ་མང་པོ་སྤེལ་ཡོད་པ་བཞིན། འབྱུང་འགྱུར་ཀྱང་ལས་འགུལ་སྤེལ་ཕྱོགས་ཀྱི་སྐོར་རེ་གོ་བསྡུར་བྱུང་བ་གི་མུར། དོན་གཅོད་ལས་ཁུངས་ཀྱིས་རྒྱ་རིགས་དང་མཉམ་རུབ་ཀྱི་ལས་འགུལ་སྤེལ་རྒྱུ་གལ་ཆེན་དུ་བརྩི་གི་ཡོད་པའི་འགྲེལ་བརྗོད་གནང་གི་འདུག། ཨ་ནི་སྤྱིར་བཏང་སིད་ནི་ཁུལ་གྱི་ད་ལྟ་ཅིག་གི་རྒྱ་བོད་མཛའ་འབྲེལ་ཚོགས་པ་དེ་ད་ག་རུ་ང་ཚོ་རྙིང་པ་རེད་བཙུགས་ནས་ལོ་ཉིས་སྟོང་བརྒྱད་ལོ་ལ་དེ་འདྲའི་ལ་བཙུགས་གནང་ཤག། ཆུ་ཚོད་གསུམ་གི་རིང་རྒྱ་རིགས་ཤེས་ཡོན་པ་དང་དམངས་གཙོའི་ལས་འགུལ་བ་སོགས་བཞི་བཅུ་ལྷག་ལ་གོ་བསྡུར་གནང་ཡོད་པ་གི་ནང། རྒྱ་ནག་དམངས་གཙོ་མནའ་མཐུན་ཚོགས་པ་གི་ཚོགས་གཙོ་མཁས་དབང་ཅིན་ཅང་ཀྲོང་དང། རྒྱ་ནག་དམངས་གཙོ་མཉམ་འབྲེལ་ཚོགས་པ་གི་ཚོགས་གཙོ་ཆིན་ཅིན།

བོད་ནང་ཡུན་རིང་བདེ་འཁོད་དང་བརྟན་བརླིང་ལ་ཤུགས་སྣོན་དགོས་པར་བཤད་ཡོད་པ་དང། སི་པེན་དུ་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། ཐེངས་འདིའི་སྲིད་གྲོས་ཚོགས་འདུ་དང་འབྲེལ་མ་འོངས་པར་ཞི་ཅིན་ཕིན་གྱི་དེ་སྔའི་སྲིད་བྱུས་མཇུག་སྐྱོང་གིས་བོད་ནང་མུ་མཐུད་དྲག་གནོན་དང། བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་སོགས་རྩ་མེད་བཟོ་རྒྱུ་ཡིན་པ་མངོན་གསལ་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག།
དམར་ཕྱོགས་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་དེ་ཨ་ནི་ཞི་ཅིན་ཕིན་གྱི

དར་ཆ་གསལ་སྟོན་གྱིས་ཆབ་སྲིད་ལ་སྣང་ཆེན་དང་བོད་ལྗོངས་ཀྱི་རིམ་པ་ཁག་གི་སྲིད་གྲོས་རྩ་འཛུགས་དང་སྲིད་གྲོས་འཐུས་མི་ཚོས་ཆབ་སྲིད་ཀྱི་ཚུགས་གནས་མཐོ་རུ་བཏང་སྟེ། ཆབ་སྲིད་ཀྱི་ལངས་ཕྱོགས་བརྟན་པོ་དང་ཆབ་སྲིད་ཀྱི་རྩ་དོན་བརྟན་སྲུང་གིས་འདུ་ཤེས་བཞི་ཟབ་ཏུ་གཏོང་དགོས་སྐོར་བརྗོད་ཡོད་འདུག་ན་ཡང་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་སྤྱིར་བཏང་སྐད་ཆ་བཤད་པ་ཚང་མ་ནམ་རྒྱུན་བཤད་བསྡད་པ་རྐྱང་ཡིན་ན་ཡང། ཛ་དྲག་ཤོས་དེ་འདུ་ཤེས་བཞི་ཟབ་ཏུ་གཏང་དགོས་ཞེས

ཚོགས་འདུ་དང་འབྲེལ་གྲོས་འཆམ་བྱུང་བ་ཞེས་མི་མང་ལ་ཕྱིའི་རྣམ་པ་ཙམ་སྟོན་ཐབས་ལས། རྒྱ་ནག་དམར་ཤོག་ཚོགས་པའི་འགྲོ་སྟངས་བཞིན། ཚོགས་འདུའི་ལས་རིམ་དང་བརྗོད་གཞི་ཚང་མ་སྔོན་ཚུད་ནས་གཏན་འཁེལ་བྱས་ཚར་ཡོད་པ་དང། གྲོས་འཆམ་བྱུང་བ་དང་རྒྱལ་ཁ་དང་གྲུབ་འབྲས་ཐོབ་པ་ཟེར་བ་སོགས་དམར་ཤོག་ཚོགས་པའི་ནམ་རྒྱུན་གྱི་འགྲོ་སྟངས་ཙམ་ཡིན་པ་འཛམ་གླིང་ཡོངས་ལ་ཤེས་རྟོགས་ཡོད་པ་ཞིག་ཡིན་སྐོར་བརྗོད་ཀྱི་འདུག། ཚོགས་འདུའི་གོང་གི་གཏན་འཁེལ་བྱེད་ཡ་དེ་ཚོ་ག་རེ་གཏན་འཁེལ་བྱེད་ཡ་དགོས་ན་སྲིད་ཇུས་ག་རེ་སྤེལ་ཡ་དེ་ཚོ་ད་སྔ་ས་ས་ནས་གཏན་འབེབས་བྱས་ཚར་ནས

པད་མ་དབང་འདུས་སྒྲོལ་དཀར་བཀྲ་ཤིས་ཟླ་བ་ཡུས་ཡུན་ཀུའེ་ཝང་ཀང་བཅས་སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་སྲིད་གྲོས་ཀྱི་འགོ་གཙོ་གཞོན་པར་བདམས་ཡོད་པ་སོགས་བཀོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན་ན། ཨ་རི་དང་ཐའེ་ཝན་གྱི་དཔོན་རིགས་ཚོས་ཡུལ་གྲུ་གཉིས་ཀྱི་ཚོང་དོན་གྱི་སྐོར་ར་མུ་མཐུད་ནས་གྲོས་མོལ་བྱ་རྒྱུ་རེད། ཨ་རི་དང་ཐའེ་ཝན་གཉིས་བར་གྱི་ཉིན་གྲངས་བཞི་གི་རིང་གི་ཚོང་གི་གྲོས་མོལ་གཟའ་ཟླ་བ་གི་ཉིན་ན་མཇུག་བསྒྲིལ་ནས་ཚོང་གི་རོགས་འདེགས་དང་འབྲེལ་བའི་ཕྱོགས་ཁག་གཅིག་དང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་གྱི་ཕྱོགས་དང། ཚོགས་ཆུང་འབྲིང་བ་དང་དེ་བཞིན་སྒྲིག་གཞི་ལག་བསྟར་བྱ་ཕྱོགས་བཅས་ཀྱི་ཐད་ལ་གྲོས་མོལ་བྱུང་ཡོད་པ་ཨ་མི་རི་ཀའི་ཚོང་ལས་སྐུ་ཚབ་ལས་ཁུངས་ནས་བརྗོད་ཡོད་པ་རུའུ་ཀྲི་གསར་ཁང་གིས་ཕྱི་ཚེས་བཅུ་བདུན་གྱི་ཉིན་གནས་ཚུལ་བཀོད་ཡོད་ཀི། ད་རེས་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གི་ནང་ང་ཚོགས་པའི་དུས་རབས་ཉེར་གཅིག་པ་གི་ནང་གི་ཨ་རི་དང་ཐའེ་ཝན་གཉིས་ཀའི་གསར་གཏོད་རང་བཞིན་གྱི་ཐེངས་དང་པོ་གི་ཚོང་དོན་གྲོས་མོལ་བརྒྱུད་ལས་ཡུལ་གྲུ་གཉིས་ཀྱི་བར་གྱི་ཚོང་ལས་དང་འབྲེལ་བའི་གྲོས་མོལ་ནང་དོན་སྐོར་གྱི་འབྲེལ་ཡོད་ཡིག་ཆ་ཁག་ཕན་ཚུན་བརྗེ་ལེན་བྱས་ཡོད་པ། ཨ་མི་རི་ཀའི་ཚོང་དོན་སྐུ་ཚབ་ལས་ཁུངས་ཀྱི་གསལ་བསྒྲགས་ཀྱི་ཡིག་ཆ་གི་ནང་ང་གསལ་ཡོད་ཀི། དེའང་ཡིག་ཆ་གི་ནང་ང་བཀོད་པ་ལྟར་ན་ད་རེས་ཨ་རི་དང་ཐའེ་ཝན་གཉིས་ཀྱི་དཔོན་རིགས་ཚོས་གྲོས་མོལ་དེ་བརྒྱུད་ལས་ཚོང་དོན་དང་འབྲེལ་བའི་ཕྱོགས་ཁག་གཅིག་གི་ཐད་ལ་གྲོས་མཐུན་བྱུང་ཡོད་པའི་ཁར་ཁྱད་པར་ཅན་གྱི་དུས་ཚོད་འདི་དང་བསྟུན་ནས་འབྱུང་འགྱུར་གྱི་ཟླ་བ་དེ་དག་གི་རིང་ང་ཡུལ་གྲུ་ཕན་ཚུན་གཉིས་ཀྱི་ཚོང་དོན་ཕྱོགས་ལ་གྲོས་མོལ་མུ་མཐུད་གནང་རྒྱུའི་འདུན་པ་ཡོད་ཅེས་བརྗོད་ཡོད་ཀི། རྒྱ་ནག་གི་ཤོག་དཀར་གསར་བརྗེ་གི་ལས་འགུལ་གྱི་ནང་ང་མཉམ་ཞུགས་བྱས་རྐྱེན། རྒྱ་ནག་གཞུང་གིས་འཛིན་བཟུང་བཙན་འཁྲིད་བྱས་པའི་རྒྱ་རིགས་བུད་མེད་གཞོན་སྐྱེས་ཟིག་གིས་ཁོ་མོ་འཛིན་བཟུང་མ་བྱས་པའི་གོང་བརྙན་ཐུང་ཟིག་ཕབ་ཡོད་པའི་ནང་དུ། ཤོག་དཀར་གསར་བརྗེ་གི་ལས་འགུལ་གྱི་ནང་ང་མཉམ་ཞུགས་བྱེད་མཁན་མང་བོ་ཟིག་རིམ་པས་རྒྱ་ནག་གཞུང་གིས་འཛིན་བཟུང་བཙན་འཁྲིད་བྱས་པ་དང་བྱས་མུས་ཡིན་པའི་གནས་སྟངས་ངོ་སྤྲོད་གནང་ནས་འདི་ལྟར་ལས་འགུལ་བ་ཁོང་རྣམས་གར་སོང་ཆ་མེད་དུ་གྱུར་མ་འཇུག་རོགས་ཟེར་སྤྱི་ཚོགས་ལ་འབོད་སྐུལ་བྱས་ཡོད་ཀི།

དུས་ཐོག་མྱུར་སྐྱོབ་མ་ཐེབས་པར་མི་མང་བོ་གི་ཚེ་སྲོག་ཤོར་བའི་དོན་རྐྱེན་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་པེ་ཅིན་དུ་མི་མང་བོས་ལག་ཏུ་མེ་ཏོག་དང་མར་མེ། ཤོག་དཀར་སོགས་ཁྱེར་ནས་མྱ་ངན་རྗེས་དྲན་གྱི་ཞི་བའི་ལས་འགུལ་སྤེལ་བའི་སྐབས་སུ་ཁོ་མོ་དང་ཁོ་མོ་གི་གྲོགས་པོ་གཞན་ཁག་གཅིག་ཀྱང་མཉམ་ཞུགས་བྱས་ཡོད་པ་དང་ཕྱི་ཟླ་བཅུ་གཉིས་པའི་ཟླ་དཀྱིལ་ཙམ་ནས་ལས་འགུལ་དེའི་ནང་ང་མཉམ་ཞུགས་བྱེད་མཁན་མང་བོ་ཟིག་གཅིག་རྗེས་གཉིས་མཐུད་དུ་རྒྱ་ནག་གཞུང་གིས་འཛིན་བཟུང་བཙན་འཁྲིད་བྱས་ཡོད་སྟབས་ཁོ་མོས་སྔོན་ཚུད་ནས་བརྙན་ཐུང་འདི་བླངས་ནས་ཚང་མར་ང་ཚོ་འདི་ལྟར་གློ་བུར་དུ་གར་སོང་ཆ་མེད་དུ་འགྱུར་མ་འཇུག་རོགས་ཞེས་འབོད་སྐུལ་བྱས་པ་ཞིག་རེད། ན་ནིང་གི་ཕྱི་ཟླ་བཅུ་གཅིག་པའི་ནང། རྒྱ་ནག་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་ཁག་མང་བོའི་ནང། མི་དམངས་ཕོན་ཆེ་འདུ་འཛོམས་ཀྱིས་རྒྱ་ནག་དམར་ཤོག་ཚོགས་པའི་ཏོག་དབྱིབས་རིམས་ནད་གཙང་སེལ་དམ་དྲག་གི་སྲིད་ཇུས་དང་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་དང་དམར་ཤོག་ཚོགས་པ་ལ་ངོ་རྒོལ་གྱི་ཞི་བའི་ལས་འགུལ་སྤེལ་ཡོད་པ་དང། ལས་འགུལ་དེ་ལ་ཤོག་དཀར་གསར་བརྗེ་ཞེས་འབོད་བཞིན་པ་དང། དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཚུན། རྒྱ་ནག་ནང། མི་དམངས་ཀྱི་ཞི་བའི་ངོ་རྒོལ་གཞི་རྒྱ་ཆེ་ཤོས་སུ་ངོས་འཛིན་བྱེད་བཞིན་པ་རེད། ན་ནིང་གི་ཕྱི་ཟླ་བཅུ་གཉིས་པ་གི་ཚེས་ལྔ་གི་ཉིན་རྒྱ་ནག་གི་འབྲེལ་ཡོད་ཚན་པ་གིས་དཀར་མཛེས་ཁུལ། དར་རྩེ་མདོ་ཁུལ་ཡུལ་སེར་ལུང་གྲོང་ཚོ་ནས་ཡིན་པ། བོད་རིགས་བུ་མོ་འཛམ་དཀར་དང་སྐལ་བཟང་སྒྲོལ་མ་བདེ་ཆེན་བདེ་ལྷ་བཅས་རྒྱ་ནག་ཁྲིན་ཏུའུ་གྲོང་ཁྱེར་དུ་རིམས་ནད་བཀག་སྡོམ་ངོ་རྒོལ་གྱི་ནང་མཉམ་ཞུགས་བྱས་པའི་དོགས་གཞི་གི་འོག་ཏུ་འཛིན་བཟུང་བྱས་པ་ནས་བཟུང་ཁོང་ཚོ་མུ་མཐུད་དཀར་མཛེས་ཁུལ་ཐོག་ཏུ་བཀག་ཉར་བྱས་ཡོད་པ། བོད་ནས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་འབྱོར་ཡོད། རྒྱ་ནག་གི་བཙོན་དུ་ཚེ་བཙོན་གྱི་ཁྲིམས་ཆད་ཁུར་བཞིན་པའི་བོད་ཀྱི་ཚོང་བ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཕུ་བོ་རྡོ་རྗེ་ཚེ་བརྟན་ལགས་ནས་ཁོང་གི་ནུ་བོར་མིག་སྐྱ་སྒྲིབ་ཀྱི་ནད་བྱུང་ཡོད་པ་དེ་མྱུར་དུ་གཤག་བཅོས་བྱེད་དགོས་པས་ནང་མི་དང་ཐུག་འཕྲད་ཀྱིས་གྲོས་མོལ་བྱེད་དགོས་པའི་རེ་འདུན་བཏོན་ཡང་བཙོན་ཁང་གི་འབྲེལ་ཡོད་མི་སྣས་ཉེ་ཆར་ཁོང་གིས་སྤྱི་ཚོགས་དྲ་ལམ་དུ་ནུ་བོར་ཚེ་བཙོན་གྱི་ཁྲིམས་ཆད་ཕོག་པ་དེ་ནི་དྲང་བདེན་མིན་པའི་གྱོད་དོན་བསྐྱར་ཞིབ་དགོས་པ་སོགས་ཀྱི་རེ་འདུན་བཏོན་པ་དེས། བཙོན་ཁང་ལ་མང་ཆེད་ངན་པ་བཟོས་ཚུལ་གྱི་དགོངས་སེལ་བྱེད་དགོས་ཚུལ་བརྗོད་ཡོད་ལ། ཁོང་གིས་དེར་ངོས་ལེན་བྱེད་རྒྱུ་མ་རེད་ཅེས་རྡོ་རྗེ་ཚེ་བརྟན་ལགས་ནས་དྲ་ལམ་དུ་བརྗོད་ཡོད་པའི་ཐད་ལྕགས་མོ་མཚོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། ཕྱི་ལོ་ཉིས་སྟོང་བཅུ་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་རྩ་དྲུག་ཉིན་ལྷ་ས་མི་དམངས་འབྲིང་རིམ་ཁྲིམས་ཁང་ཟེར་བས་གསང་བའི་ཁྲིམས་བཤེར་བྱས་པའི་ཐོག་བོད་ཀྱི་ཚོང་བ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ལ་དངུལ་བུན་སྔ་གཡར་དང་འབྲེལ་བའི་ངན་བྱུས་བཤམས་པའི་ནག་ཉེས་སོགས་བཙུགས་ཏེ་ཚེ་བཙོན་གྱི་ཁྲིམས་ཐག་བཅད་ནས་ད་ལྟ་ལྷ་སའི་ཉེ་འཁྲིས་ཀྱི་གྲྭ་བཞི་བཙོན་ཁང་དུ་ཚེ་བཙོན་གྱི་ཁྲིམས་ཆད་འཁུར་ནས་ལོ་བཅོ་ལྔ་ཙམ་འགྲོ་གི་ཡོད་པའི་སྐབས་འདིར། རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ཀྱིས་ཟླ་འདིའི་ཚེས་དྲུག་ཉིན་ལྷ་སའི་གྲྭ་བཞི་བཙོན་ཁང་གི་མདུན་དུ་ཡོངས་གྲགས་ཀྱི་ཐོག་ནས་ཁོང་གི་ནུ་བོ་དང་ཐུག་འཕྲད་ཡོང་ཆེད། རྒྱ་ནག་གཞུང་ལ་ཡིག་ཐོག་ནས་ཞུ་སྐུལ་བྱས་པའི་བརྙན་ཐུང་ཞིག་དྲྭ་ལམ་དུ་བརྒྱུད་བསྐུར་བྱས་པའི་ནང། ཁོང་གི་ནུ་བོ་རྡོ་རྗེ་བཀྲ་ཤིས་བཙོན་དུ་ནད་གཞི་ལྗིད་མོ་ཕོག་ཡོད་པ་གསལ་སྟོན་དང་འབྲེལ་ནད་གཞི་དེ་གང་འདྲ་བྱས་ནས་ལེགས་བཅོས་བྱེད་པའི་སྐོར་བཙོན་ཁང་ལ་རེ་བ་བཏོན་ཡང་བཙོན་ཁང་གི་མི་སྣས་ངོས་ལེན་བྱེད་ཀྱི་མེད་སྟབས་ཁྲིམས་སྒྲིག་ལྟར་ཚང་མར་འདྲ་མཉམ་ཡོང་བར་རྒྱ་ནག་གི་མཐོ་རིམ་མགོ་ཁྲིད་ལ་རེ་སྐུལ་བྱས་ཡོད་པ་རེད། ཡིན་ན་ཡང་རྡོ་རྗེ་ཚེ་བརྟན་ལགས་ཀྱིས་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཡང་བསྐྱར་དྲ་ལམ་དུ་བརྙན་ཐུང་ཞིག་སྤེལ་བ་དེའི་ནང། ཁོང་གིས་དེ་སྔོན་ཐེངས་མང་བོར་རང་གི་ནུ་བོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གྱོད་དོན་དེ་ཉེས་མེད་ལ་སྙོན་འཛུགས་བྱས་པའི་སྐོར་ཞུ་གཏུག་བྱས་དང་བྱེད་མུས་ལྟར་ཉེ་ཆར་ཡང་བཙོན་ཁང་དུ་སོང་ནས་ཁོང་གི་ནུ་བོར་ཐུག་འཕྲད་བྱེད་ཆོག་པའི་རེ་སྐུལ་བྱེད་སྐབས་བཙོན་ཁང་ཕྱོགས་ནས་ནད་ཡམས་སོགས་ལ་ཁ་གཡར་ནས་ལོ་ལྔའི་རིང་ཁོང་ཚོ་དང་ཐུག་འཕྲད་བྱེད་དུ་བཅུག་མེད་པས་ཉེ་ཆར་ཁོང་ཡང་བསྐྱར་བཙོན་ཁང་དུ་སོང་ནས

ནག་ཁུང་དུ་བཙོན་འཇུག་བྱས་པ་སོགས་ཀྱི་རྐྱེན་སྙིང་ནད་དང། ནད་གཞན་པ་མང་བོ་བྱུང་ཡོད་པའི་ཁར་ཉེ་ཆར་ཡང་མིག་སྐྱ་གྲིབ་ཀྱི་ནད་བྱུང་ཡོད་པས་གཤག་བཅོས་བྱེད་དགོས་ཚུལ་བརྗོད་བྱུང་བས། ཚེས་དྲུག་ཉིན་ཁོང་ཡང་བསྐྱར་བཙོན་ཁང་དུ་སོང་ནས་ནང་མི་རྡོ་རྗེ་བཀྲ་ཤིས་ལ་སྨན་བཅོས་བྱེད་ཕྱོགས་ཁྲོད་ཉམས་ཞིབ་དགོས་པའི་རེ་ཞུ་བཏོན་པར།

ཉེན་རྟོག་ཨང་གྲངས་ལྔ་བཞི་ཐིག་གཉིས་གཉིས་ཐིག་ཐིག་ཅན་དེས་ཁོང་གིས་དྲ་ལམ་བརྒྱུད་བཙོན་ཁང་ལ་ཡོངས་གྲགས་ཐོག་དགོངས་དག་ཞུ་དགོས་ཚུལ་དང་དེའི་རྒྱུ་རྐྱེན་ནི་དེ་སྔོན་ཁོང་གིས་དྲ་ལམ་བརྒྱུད་ནས་ནང་མི་དང་ཁྲིམས་རྩོད་པས་རྡོ་རྗེ་བཀྲ་ཤིས་ལ་ཐུག་འཕྲད་ཞུ་རྒྱུའི་རེ་འབོད་བྱས་པ་དེས་ཁོ་ཚོའི་བཙོན་ཁང་ལ་མིང་ཆད་ངན་པ་བཟོས་ཡོད་ཚུལ་བརྗོད་ཀྱི་འདུག།
ཅུས་ཧྲང་བོ་ཙེ་ཝང་ཧྲང་ཀུང་ཁའེ་གིས་ཅན་ཡུས་ཧྥང་ཡོ་ཏའོ་ཆན་ཐང་དུ་ལི་ཡུའུ་ཧྲི་ཧྲུའུ་བོ་ཀྲི་ཆན་དུ་ཀྲི་གོ་ཡུས་ཀོན་ཙེ་ཝང་ཧྲང། ངའི་ཁྲིམས་རྩོད་པ་དང་འབྲེལ་ཡོད་ཁྲིམས་དོན་མི་སྣ་བརྒྱུད་ཤེས་རྟོགས་བྱུང་བར་དེའི་སྔོན་ལ་ང་ཚོའི་ནང་མི་ཚོས་རྒྱུན་ལྡན་གྱི་ལམ་ནས་ནུ་བོར་ཐུག་འཕྲད་ཀྱི་རེ་བ་བཏོན་པར་ངོས་ལེན་མ་བྱས་པ་དང་ཁྲིམས་རྩོད་པར་ཐུག་འཕྲད་བྱེད་པའི་གོ་སྐབས་མ་བྱིན་པ་དེ་ནི་རྒྱ་ནག་གི་ཁྲིམས་དང་འགལ་ཟླ་ཡིན་པས་ང་ཚོར་ཉེས་པ་གང་ཡང་མེད་པས་ང་རང་ངོས་ནས་དགོངས་སེལ་བྱེད་རྩིས་མེད་ཅེས་བཙོན་ཁང་གི་འབྲེལ་ཡོད་ཉེན་རྟོག་པས་རྡོ་རྗེ་བཀྲ་ཤིས་ལགས་དང་ནང་མི་ཐུག་འཕྲད་བྱེད་དུ་མ་བཅུག་པ་དེ་ནི་ཁྲིམས་མཐུན་མིན་པ་འགྲེལ་བརྗོད་གནང་གི་འདུག་བོད་ཀྱི་ཕྱུག་བདག་ཚོང་བ་རྡོ་རྗེ་བཀྲ་ཤིས་ལགས་ནི་མདོ་སྨད་མདོ་ལྷོ་བསང་ཆུ་རྫོང་བླ་བྲང་ས་དཀར་སྡེ་བ་ནས་ཡིན་པ་དང་དེ་སྔ་ལྷ་སའི་གཡག་མགྲོན་ཁང་གི་བདག་པོ་དང་ཡོངས་གྲགས་སུ་གཡག་བཀྲ་ཤིས་ཞེས་ཀྱང་འབོད་ཀྱི་ཡོད། དེ་སྔོན་ཁོང་རྒྱ་ནག་གི་སྔོན་ཐོན་ཁེ་ལས་པའི་མཚན་སྙན་བྱ་དགའ་ཡང་སྤྲོད་མྱོང་བ་ཞིག་ཡིན་ཡང་ཕྱི་ལོ་ཉིས་སྟོང་བརྒྱད་ལོའི་བོད་མིའི་ས་བྱི་ཞི་རྒོལ་ཆེན་མོའི་རྗེས་སུ་ཁོང་འཛིན་བཟུང་གིས་ཐོག་མར་རྒྱལ་ཁབ་ཁ་བྲལ་གྱི་ཉེས་འཛུགས་དང་རྗེས་སུ་བུ་ལོན་མ་དངུལ་གཡོ་ལེན་བྱས་པར་སྙད་འདོགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་ལོའི་ཕྱི་ཟླ་ལྔ་བའི་ཚེས་བཅུ་བདུན་ཉིན་ལྷ་སའི་མི་དམངས་ཁྲིམས་ཁང་ཟེར་བས་ཁོང་ལ་ཚེ་བཙོན་གྱི་ཁྲིམས་ཐག་བཅད་ནས་ཁོང་གི་རྒྱུ་ནོར་རྒྱ་སྒོར་དུང་ཕྱུར་བཞི་བཅུ་ཞེ་གསུམ་ཙམ་གྱི་མ་དངུལ་གཞུང་བཞེས་བཏང་ཡོད་འདུག། ཡིན་ན་ཡང་ཁོང་གི་ནང་མི་ཚོས་རྡོ་རྗེ་བཀྲ་ཤིས་ལགས་ཀྱི་གྱོད་དོན་དེ་ནི་མ་ཉེས་ཁ་གཡོག་ཐེབས་པར་ངོས་འཛིན་གྱིས་འདས་པའི་ལོ་བཅུ་ཕྲག་རིང་ཞུ་གཏུག་བྱས་དང་བྱེད་མུས་རེད། དེ་རིང་གི་བསམ་བློའི་དཔྱད་གཞི་སྐོར་ནུབ་བོད་ལེ་ཚན་གྱི་ནང་དུ་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིང་དང་ཁོང་གི་སྲིད་གཞུང་གིས་མུ་མཐུད་ནས་བོད་ནང་དུ་བོད་མི་གནད་ཡོད་མི་སྣ་འཛིན་བཟུང་དང་སྐད་ཡིག་རྩ་མེད་གཏོང་བ་སོགས་ཀྱི་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་པའི་གནས་ཚུལ་དང་འབྲེལ་ནས་ག་ཚོད་བླ་མ་སྐྱབས་ཀྱིས་བསམ་ཚུལ་བཏོན་པ་དག་གསན་རོགས་ཞུ།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་སྐབས་སུ་བབ་པ་བོད་ནང་ན་བོད་མི་རིགས་འ་ཆག་ཆེ་ཉམ་ང་མུ་མཐུད་དུ་ཡོང་གོ་ནོ། དེའི་སྐོར་ནས་ཅིག་བཤད་ན་བསམ་གི། སྤྱིར་བཏང་གི་བཤད་ནས་སོང་ན་རྒྱ་ནག་དམར་ཤོག་ཚོགས་པ་གི་བོད་ཀྱི་ས་ཆ་དབང་སྒྱུར་བྱས་ནོ་གི་ཁྲོད་ནས་ཡིན་ན་བོད་མི་མང་ང་དམར་གསོད་དང་ཆོས་དང་རིག་གནས་ཀྱི་བསྟི་གནས་དགོན་པ་སྟོང་ཕྲག་མང་བོ་གཏོར་བཤིག་བྱས་སྐྱ་སེར་ཚང་མ་འཛིན་བཟུང་ཡས་འཛིན་བཟུང་ཡས་ནི་མི་ཚད་ཡིན་ན་བོད་གི་ཤེས་ཡོན་ཅན་ཕལ་ཆེར་རྩ་མེད་བཟོས་བཏང་ནི་རེད་ཟེར་ནས་བཤད་ན་མི་འགྲིག་རྒྱུ་མེད་གི་ལྷག་པར་དུ་ཡིན་ན་ད་ཅིག་མཉམ་འབྲེལ་རྒྱལ་ཚོགས་ནང་འགྲིག་གི་དེ་མ་ཡིན་པའི་ཁ་རྩང་དེ་རིང་གི་རྒྱ་གི་ནང་གི་ཤེས་ཡོན་ཅན་གི་སྐོར་ཡིན་ན་འགྲིག་གི་འདི་ཚོ་གི་ནང་ན་ར་བོད་གི་ལ་ཀ་དྲག་གནོན་ཡས་ནོ་གི་སྲིད་ཇུས་དེ་ཡིན་ན་ཧ་ཅང་གི་ད་ཡ་ང་བ་རེད་ཟེར་ནས་བཤད་མཁན་ཡིན་ན་ཉི་མ་རེ་རེ་ཡིན་ན་ད་ཇེ་མང་ང་འགྱོ་གོ་ནི་གནས་སྟངས་འོག་གི་ཉེ་ཆར་ཨ་རིའི་རྒྱལ་ས་གི་བོད་མི་གི་དོན་གཅོད་ཁང་ནས་ཡུས་ཅེ་ཟེར་རྒྱུ་ཟིག་གི་ཡིན་ན་ལྷ་ས་གི་གནས་སྟངས་གི་སྐོར་ཡིན་ན་འགྲེམས་སྟོན་ཟིག་ཡས་ཟིག་དེ་ཆི་ཟིག་བཤད་གོ་གི་ཟེར་དང་ན་ལྷ་ས་ཡིན་ན་དམ་དྲག་ཡས་ནོ་དེ་བྱང་ཀོ་རི་ཡ་བལྟས་ན་ར་འཇིགས་གི་ཟེར་ནས་བཤད་གོ་གི་དེ་ཡིན་ན་ད་རྒྱ་ཟིག་གི་བཤད་ནོ་རེད་དེ་ལྟར་དེ་མཚུངས་གི་བོད་ཆོལ་ཁ་གསུམ་གི་ནང་དྲག་གནོན་ཡས་ནོ་ར་བོད་ཆོལ་ཁ་གསུམ་ནས་རྒྱ་གི་གདུག་རྩུབ་ཅན་གི་སྲིད་ཇུས་ལ་ངོ་རྒོལ་ཡས་ནས་རང་ལུས་མེ་སྲེག་བཏང་ནོ་ལ་སོགས་པའི་གནས་སྟངས་འདི་ཡོངས་སུ་ཅིག་བལྟས་ཡོང་ན་རྒྱ་ནག་དམར་ཤོག་ཚོགས་པ་དང་ལྷག་པར་དུ་ཡིན་ན་དམར་ཤོག་ཚོགས་པ་གི་དབང་འཛིན་འཛམ་གླིང་སྟེང་གི་སྲིད་དབང་སྒེར་གཅོད་པ་ཆེ་ཤོས་ཞི་ཅིན་ཕིན་གྱི་སྲིད་དབང་བཟུང་ནོ་གི་ཁྲོད་ནས་ཡིན་ན་བོད་མི་རིགས་ཀྱི་སྐད་དང་ཡི་གེ། ཆོས་ལུགས་དད་མོས་ལ་སོགས་པ་རྩ་མེད་བཟོ་གོ་ནི་མི་ཚད་ཡིན་ན་མ་འོངས་པ་ན་ཡིན་ན་བོད་མི་གནས་ས་གི་ས་ཁའི་འཚོ་བའི་ཐོན་ཁུངས་ཡོངས་རྫོགས་ཡིན་ན་སྤྱི་གླིང་ལྟ་བུ་དེ་མོ་ལ་མྱིང་བཏགས་བསྡད་དང་བོད་ཀྱི་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་དང་རིག་གཞུང་གི་རྩ་བ་འབྲོག་པ་ཚང་མ་རྩ་མེད་བཟོས་ནས་བསྡད་དང་ཡིན་ན་བོད་ཟེར་ནི་ཟིག་མ་འོངས་པ་ན་འཚོ་བའི་ཐོན་ཁུངས་ན་མེད་ནི་གི་བཏང་གོ་ནི་མི་ཚད་བོད་ཡིག་བོད་སྐད་ཟེར་རྒྱུ་ཡང་མེད་ནི་གི་བཏང་ཡི་བསྡད་དང་ད་ཁ་རྩང་དེ་རིང་ཡིན་ན་བོད་ཀྱི་ས་ཆ་དེ་ཧ་ཅང་གི་འཇིགས་སུ་རུང་བ་ར་ཡ་ང་བ་དེ་མོ་ཆགས་བོད་ཀྱི་ལོ་རྒྱུས་ཀྱི་སྟེང་ནས། པཎ་ཆེན་སྐུ་འཕྲེང་བཅུ་བ་ནས་བཟུང་བའི་དད་དང། ད་བོད་མི་རིགས་ཀྱི་གཅིག། ཤེས་ཡོན་གྱི་ལ་ཀ་ཡིན་ན་ཆོག་གི། དཔལ་འབྱོར་གྱི་ལ་ཀ་ཡིན་ན་ཆོག་གི། ཆོས་ལུགས་དད་མོས་ཀྱི་ལ་ཀ་ཡིན་ན་ཆོག་གི། བོད་མི་རིགས་ཕན་ཐོགས་ནི་གི་མི་སྣ་རླབས་ཆེན་ཟིག་ཡིན་དང་ན། ཐབས་བརྒྱ་ཇུས་སྟོང་གི་རྩ་མེད་བཟོ་གི་ཡོད་ནི་རེད། རྩ་མེད་བཟོ་གི་ཡོད་ནི་མི་ཚད་ཡིན་ན། ཉེས་པ་ཆེ་ཆུང་འདྲ་མི་འདྲ་བཏགས་ཡིན་ན། བཙོན་ཁང་ང་འཇུག་ནོ་བཙོན་ཁང་ནང་ང་བཅུག། གར་སོང་ཆ་མེད་ལ་བཏང་དགོས་ནོ་གར་སོང་ཆ་མེད་ཀི་ལོག་བཅུག། དེ་ཡིན་ན་ད་ད་ལྟ་བར་དུ་བརྩིས་ན་ཧ་ཅང་གི་ད་གྲངས་ཀ་མང་པོ་རེད། ཉེ་བའི་ལོ་གཅིག་གཉིས་ཙིག་གི་ནང་མཚོན་ནས་འཇོག་རྒྱུ་ན་ར་དཔེ་འཇོག་རྒྱུ་ན་སྒོ་ཤེས་རབ་རྒྱ་མཚོ་ལྟ་བུ་རེད། ཁོང་རང་གི་བོད་མི་རིགས་ཀི་ཆོས་ལུགས་དད་མོས་ར་ཡིན་ན་ཆོག་གི་ཤེས་ཡོན་གི་སྐོར་ར་ཡིན་ན་ཆོག་གི་ཡུལ་སྲོལ་གོམས་གཤིས་གི་སྐོར་ར་ཡིན་ན་ཆོག་གི་གང་ལྟར་ཀྱང་བོད་མི་རིགས་ཀི་ཆེད་དུ་ཁོང་རང་གི་ཡིན་ན་ད་དཀའ་ལས་མང་ང་བརྒྱབ་བས།

ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོང་གི་རེད། ཡིན་ན་ཡང་རྡོ་རྗེ་བཀྲ་ཤིས་ཀྱི་དངུལ་བ་བལྟས་ན་ལྡབ་ལྔ་བཅུ་དེ་མོ་གི་མང་ནོ་གི་རྒྱ་ནག་དངུལ་གཡར་བཏང་ནོ་དེ་ཟོ་ཡིན་ན་རྡོ་རྗེ་བཀྲ་ཤིས་བལྟས་ན་ལོ་ཉུང་ཉུང་ལོ་བཅོ་ལྔ་དེ་མོ་གི་ཁྲིམས་ཐག་གཅོད་དགོས་ནོ། ད་བོད་ཅིག་ཡིན་དང་ན་དངུལ་ཉུང་ཉུང་ཟིག་གཡར་ཡོད་ན་ར་ཁྲིམས་ཐག་གི་ལ་ཀ་ཡིན་ན་ཁྲིམས་ཐག་ནན་མོ་གཅོད་གོ་ནོ་དེ་ཡིན་ན་ད་ཡོངས་གྲགས་ཀྱི་གསལ་བོ་ཤེས་ཐུབ་གི་ལྷག་པར་དུ་རྡོ་རྗེ་བཀྲ་ཤིས་ཀྱི་ཨ་ཅེ་ཡིན་ན་འགྲིག་གི་རྡོ་རྗེ་བཀྲ་ཤིས་ཀྱི་ཅོ་ཅོ་ཡིན་ན་འགྲིག་གི། འདི་རིགས་ཀྱི་ཡིན་ན་ད། རྡོ་རྗེ་བཀྲ་ཤིས་ཀྱི་དངུལ་གཡར་ནོ་ཚང་མ་ཡིན་ན། ཁ་རྩང་དེ་རིང་གི་སྐྱེད་ཀ་དང་བཅས་ཏེ་ཡིན་ན། རྒྱ་ནག་གི་གཞུང་ལ་ཡོངས་སུ་རྩིས་སྤྲོད་བྱས་ཟིན་པ་ཡིན་ཟེར་ནས་ཡོངས་གྲགས་ཀྱི་བཤད་གོ་གི་རྩིས་གཙང་མ་བརྒྱབ་ཚར་སོང་ན་ད་རུང་ཡིན་ན་ཁུ་གེ་བཙོན་གྲོལ་མ་བཏང་ནས་ལ་ཀ་ཡིན་ན། རང་གི་ཉེ་རིང་ར་དེར་ཐུག་གི་མི་འཇུག་ག། དུ་མོ་ཡིན་འདུག་གོ་ནོ་རྒྱུ་མཚན་གང་ཐུག་སོང་ཟིག་དེ་ལ་སོགས་པའི་ཅིག་བོད་མི་རིགས་ཀྱི་དཔལ་འབྱོར་ཀྱི་ལག་ཀ་ཕན་ཐོག་གོ་ནོ་ཤེས་ཡོན་སློབ་གསོ་གྱི་ལག་ཀ་ཕན་ཐོག་གོ་ནོ་ཆོས་ལུགས་ཀྱི་ལག་ཀ་ཕན་ཐོག་གོ་ནོ་ཁོར་ཡུག་སྲུང་སྐྱོབ་ཀྱི་ལག་ཀ་ཕན་ཐོག་གོ་ནོ་གང་ལྟར་ཀྱང་ད་བོད་མི་རིགས་ཀྱི་ལག་ཀ་ཕན་ཐོག་མཁན་ཟིག་ཡིན་དང་ན་རྒྱ་ནག་གི་ཡིན་ན་ཐབས་བརྒྱ་ཇུས་སྟོང་གི་མེད་པ་བཟོ་གོ་ནོ་དེ་ཡིན་ན་བོད་ས་ཡོངས་རྫོགས་ན་ཧ་ཅང་གི་མང་པོ་རེད་ད་འདིའི་ཆི་ཟིག་མཚོན་གོ་གི་ཟེར་དང་ན་ཞི་ཅིན་ཕིན་གྱི་ཡིན་ན་ངོ་མ་ཟིག་ཨ་ཡན་ཧུང་པིང་གི་ཉམས་དེ་མ་འོངས་པ་ན་ཡིན་ན་ང་ཟོ་ཡིན་ན། མི་གྲངས་དུང་ཕྱུར་ལྔ་བཅུ་ཡོད་དང་ན་འཛམ་བུ་གླིང་དབང་བསྒྱུར་ཐུབ་གི་ད་འཛམ་བུ་གླིང་དབང་བསྒྱུར་དང་ན་ཡིན་ན་ང་ཟོས་ཡིན་ན་ཆི་ཟིག་བྱས་ན་ཆོག་གི་ཟེ་ནས་སྐད་ཆ་དུ་མོ་ཟིག་འཇོག་གོ་གི་མོ་ད་དེ་ལྟ་བུ་ལ་མཚོན་ནས་བརྗོད་རྒྱུ་ན་མ་འོངས་པ་ན་ཡིན་ན་ཞི་ཅིན་ཕིང་གི་དམིགས་ཡུལ་ཆི་རེད་ཟེར་ན་རྒྱ་ནག་གི་བཙན་པོ་དབང་ཡོད་གི་དབང་བསྒྱུར་རེ་འདུག་ནོ་གི་མི་རིགས་ལྔ་བཅུ་ང་ལྔ་ཡོངས་རྫོགས་ད་སྐད་དང་ཡི་གེ་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས་དང་ཚང་མ་ཡིན་ན་རྩ་མེད་བཟོ་རྒྱུ་ཡིན་ན་ཁི་གི་དམིགས་ཡུལ་ཡིན་ནས་མི་ཚད་རིམ་པ་བཞིན་དུ་མཐའ་འཁོར་ར་བཙན་འཛུལ་ནས་འཛམ་གླིང་གི་སྟེང་ནས་རྒྱ་ཡིག་རྒྱ་སྐད་དང་རྒྱ་བཟོས་བྱས་ནས་རྒྱ་གི་ཡུལ་སྲོལ་གོམས་གཤིས་ལ་ཉམས་སུ་མྱོང་ངེ་འདུག་རྒྱུ་གི་དེ་མོ་གི་འཆར་གཞི་ཡོད་གི་མོད་དེའི་ལས་ཀ་དེ་ཡིན་ན་རྒྱ་ནག་གི་ཡིན་ན་ད་སྔོན་མ་ནས་ནས་འཛམ་གླིང་གི་སྟེང་འགོ་འཛུགས་ཡེད་གོ་ནོ་གི་དཔང་རྟགས་ཡིན་ན་འཛམ་གླིང་གི་སྟེང་ནས་རྒྱལ་ཁབ་མང་གི་ནང་ཁུང་ཙི་གི་སློབ་གླིང་ཟེར་གྱི་འདི་མོ་བཙུགས་རྒྱལ་ཁབ་སྐྱོ་བོ་མང་གི་ནང་ན་ཁ་རྩང་དེ་རིང་རྒྱ་ཡིག་སྦྱང་མཁན་རྒྱ་སྐད་བཤད་མཁན་དེ་མོ་མང་ཡོད་གི་མོད། འཛམ་གླིང་གི་སྟོབས་ཆེན་གྱི་རྒྱལ་ཁབ་ཨ་རི་ལྟ་བུའི་ནང་མཚོན་ནས་བརྗོད་རྒྱུ་ན་ཁུང་ཙི་གི་སློབ་གླིང་མང་བཙུགས་དེ་དང་གི་ད་རྒྱ་ནག་དམར་ཤོག་ཚོགས་པ་གི་ཆབ་སྲིད་གི་དྲིལ་བསྒྲགས་གི་ལྟེ་གནས་གི་དང་གི་ད་མ་འོངས་པ་ན་ཡིན་ན་རྒྱ་ནག་གི་འཛམ་གླིང་དབང་བསྒྱུར་རྒྱུ་གི་གྲ་སྒྲིག་གོ་ནོ་ཧ་ཅང་གི་གསལ་བོ་རེད་ད་གང་ལྟར་ཀྱང་བོད་ནང་མཚོན་ནས་བརྗོད་རྒྱུ་ན་བོད་མི་རིགས་གི་ཁ་རྩང་དེ་རིང་མྱོང་གོ་ནོ་གི་རྐྱེན་ངན་ད་སོག་པོ་གི་མྱོང་གོ་ནོ་ར་ཡུ་གུར་གི་མྱོང་གོ་ནོ་ནང་བཞིན་གི་རིམ་པ་བཞིན་དུ་རྒྱ་ནག་དམར་ཤོག་ཚོགས་པ་གི་མངའ་འོག་ན་ཡོད་ནོ་གི་ད་གྲངས་ཉུང་མི་རིགས་ཚང་མ་གི་དཀའ་ངལ་ཡིན་ན་མི་ཉུང་བ་ཟིག་རིག་རྒྱུ་ཡིན་ནོ་དི་དོག་དེ་ཡིན་ན་ད་གསལ་བོ་རེད་ད་དཀའ་ངལ་འདི་མོ་ཟིག་མྱང་གི་ཡོད་ནི་རེད་ད་ཡིན་ན་ཡང་མཚོ་སྔོན་ཡིན་ན་འགྲིག་གི་ཀན་སུའུ་ཡིན་ན་འགྲིག་གི་བོད་རང་སྐྱོང་ལྗོངས་ཡིན་ན་འགྲིག་གི་འདི་བཟོ་ནི་ཞིང་ཆེན་རིམ་པ་ན་ཡིན་ན་སྲིད་གྲོས་གི་ཚོགས་འདུ་ད་མི་དམངས་འཐུས་མི་ཚོགས་ཆེན་གི་ཚོགས་འདུ་ཚོགས་དོག་གི་ཡིན་ན་དེའི་ལས་ཀ་ཞུགས་ཡོད་ནོ་གི་འཐུས་མི་དི་བཟོ་གི་ཡིན་ན།

ལྷ་ཁང་ལ་སོགས་པ་གཏོར་བཤིག་བཏང་ནོ་དེར་རྒྱ་གི་ཅི་དང་གདན་དང་གཏོར་མཁན་ན་དང་ལག་འཇོག་མཁན་ན་བོད་པ་རང་ཉིད་ཆགས་སོང་ཟིན་མོད་ཁ་རྩང་དེ་རིང་བོད་གི་ས་ཁུལ་ཡོངས་རྫོགས་ན་ད་དབུས་གཞུང་གི་ཆབ་སྲིད་དང་དམངས་ཆེན་གི་འཐུས་མི་ཡིན་ན་འགྲིག་གི་ཞིང་ཆེན་རིམ་པ་ཡིན་ན་འགྲིག་གི་ཁུལ་རིམ་པ་གང་ནས་ཡིན་ན་ཚང་མ་གི་རྒྱ་ནག